ལུགས་སུ་ལྟ་ཅི་པའོ། ད་ཐེངས་བསོད་ནམས་ནི་སྐུ་དྲིན་བསྐུར་བའི་བླ་སློབ་ཀྱི་ཚུལ་དུ་བྱོན་བ་ཡིན་ཙང་སྔ་ཕྱི་རྟོགས་སུ་ཡོང་བ་རེད་མ་གཏོགས་ཡོན་ཏན་ཆེ་ཆུང་ལ་དབྱེར་མེད་པ། རྟོགས་པ་ཐོས་ལས་ལ་ཁྱད་པར་མེད་པ། གང་ག་ལོ་པའི་དག། འདི་ག་རེ་ཟེར་དགོས་རེད། པའི་ཚང་མ་ལ་སྐྱབས་གསུམ་ཀུན་འདུས་ཤ་སྟག་ཡིན་མ་སྐྱབས་གནས་མ་ལུས་པར་འདུས་པའི་བདག་ཉིད་ཤ་སྟག་ལ་གྱུར་སོང་ཟེར་ཨ་ད་བློ་ཐག་ཆོད། བླ་མ་གསལ་གདབ་ལུགས་དེ་རེད།

སྐུ་མདོག་དམར་པོ། སངས་རྒྱས་རྡོ་རྗེ་ཆོས་རྣམ་པར་བསྒོམ་པ་དེ་གསུང་རྡོ་རྗེ་ཡིན་པའི་རྐྱེན་གྱིས་འདི་ཟབ་པའི་ཆེད་ཅིག་རེད། ད་འདི་རང་གི་མདུན་གྱི་བར་སྣང་ལ་སེང་གེ་བརྒྱད་ཀྱིས་བཏེགས་པའི་ཁྲི་ཆེན་གཞལ་ཡས་ཁང་མ་བསྒོམས་ནའི་ཆོག་རེད། ཡིན་ནའི་འདི་འདོན་ཆོག་ལ་གཞལ་ཡས་ཁང་ཡོད་རེད་དག་གསལ་གཉིས་སུ་མེད་པའི་གཞལ་ཡས་ཁང་ཡོད་ཚར་ནི་མེད་པ། དེ་ག་འདོན་པ་ནང་བཞིན་བསྒོམ་དགོས་རེད་ཡིན་གཅིག་མིན་གཅིག་བླ་མ་བསྒོམ་དུས་གཞལ་ཡས་ཁང་དུ་མི་བདེ་བ་བྱས་ཡོད་མ་རེད།

བླ་མའི་སྐུ་དེ་པའི་དགུང་ལོ་བཅུ་དྲུག་ལོན་པའི་ན་ཚོད་ཀྱི་གཟི་བརྗིད་ཆེན་པོ་སྐུ་ཤ་ཡའི་མཇུག་པོ། མཛེས་པོ། དཔེ་མཛེས་ཤིང་ཡིད་དུ་འོང་བ་འདུག་གོ། ཞལ་འཛུམ་པའི་རྣམ་པ་ཅན་ཞིག་བསྒོམ།

འོ་ད་རང་གི་རྩ་བའི་བླ་མའི་ད་བླ་མའི་བླ་མ་ག་དེ་བྲེ་གཞོགས་སུ་ཡིན་ན་དེ་ཡི་བར་གྱི་བླ་མ་རྣམས་པའི་མཐའ་ཀུན་ནས་བསྐོར་རོ་ཅེས་ཁ་སང་ཞུ་བ་ནང་བཞིན་གསལ་བཏབ། བླ་མ་དེ་ཐམས་ཅད་ཀྱི་སྤྱི་བོར་ལ་རྡོ་སྐུ་རྡོ་རྗེ་རྣམ་སྣང་གི་ངོ་བོ། ཁོ་ལོ་ཨོམ་དཀར་པོ་གསུང་རྡོ་རྗེ་འོད་དཔག་མེད་ཀྱི་ངོ་བོ་ཨ་དམར་པོ་ཐུགས་རྡོ་རྗེ་མི་བསྐྱོད་པའི་ངོ་བོ་ཧུང་སྔོན་པོ་འོད་དཔག་མེད་དང་རྣམ་སྣང། མི་བསྐྱོད་པ་གསུམ་པོ་དེ་བླ་མ་དེ་ཚོ་ལས་ངོ་བོ་ཐ་དད་པས།

བླ་མ་སྐྱེས། ཐ་དད་ལ་ཚོགས་བསགས་པར་ཚོགས་བསགས་པ་བླ་མར་བརྟེན་བྱས་ཚོགས་བསགས་པ་དེ་བདག་བསྐྱེད་སྐབས་སུ། སྐུ་གསུམ་གྱི། སྐུ་གསུམ་གྱི་གོ་འཕང་ནི་མངོན་དུ་བྱེད་ཡག་གི། སྐུ་གསུམ་གྱི་རྒྱུ། ང་རང་ཚོ་སྐྱེ་བ་ཕྱི་མ་ཡག་པོ་སྐྱེ་བ་ལེན་ན། ལས་དེ་སྔོན་ལ་བསགས་དགོས་རེད། ལས་མེད་པ་ལ་སྐྱེ་བ་ལེན་གི་ཡོད་མ་རེད། དེ་ག་ནང་བཞིན་ཤི་ཁ་ལ་ལ་པའི་འཆི་བ་མངོན་དུ་གྱུར་ཡོང་དུས་འཆི་སྲིད་དེའི་སྐབས་ལ། ཨ་ནི། སྲེད་ལེན་སྲིད་པ་གསུམ་གྱིས་གསོས་བཏབ་ཟེར་དེ། སྐྱེ་བ་ཕྱི་མ་མི་ལུས་ལེན་ཡག་པའི། ལས་བག་ཆགས་དེ་ལ་གསོས་བཏབ། ནི་ལས་དེ་ཡག་མོ་གསོས་ངོ་བོ་ཕོག། སྲེད་ལེན་སྲིད་པར་འགྲོ། སྐྱེ་བ་ཕྱི་མ་གར་སྐྱེ་གིན་དེ་ཡི་བར་དོ། དེ་ནུས་པ་མཐུ་ཅན་བྱེད་དེ་བར་དོ་གྲུབ་སྐྱེ་སྲིད་དུ་འགྲོ་དགོས་དང་དེ་ག་ནང་བཞིན། ང་རང་ཚོ་སྐྱེ་བ་ཕྱི་མ་པའི་སྒུག་ཡ་ཡོད་མ་རེད་ད་ལྟ་ལམ་སང་སྟན་ཐོག་འདི་ཡི་རང་ལ། འབྲས་བུ་སངས་རྒྱས་ཀྱི་སྐུ་གསུམ་གྱི་གོ་འཕང་མངོན་དུ་བྱེད་རྒྱུ་ཡིན་ཙང་དེ་ཡི་རྒྱུ། སྐུ་གསུམ་གྱི་རྒྱུ་ཚོགས་གཉིས་བསགས་དགོས་པ་ཡིན། ཚོགས་ད་བསོད་ནམས་ཀྱི་ཚོགས་དེ། ཚོགས་ཞིང་འདི་ལ་བརྟེན་ནས་ཚོགས་བསོད་ནམས་ཀྱི་ཚོགས་བསགས།

ལས་ཕལ་ཆེ་བ་འགྲུབ་ཐུབ་ཡོད། དེ་ཙམ་ལ་བ་ལས་ལྷ་དབང། མཁས་དབང་ཞུས་དམ་ཚིག་དང་སྡོམ་པ་སོགས་ལས་རུང་གི་བསྙེན་པ་གཏོང་བ་ཡིན། ཞི་སོགས་རབ་འབྱམས་ཀྱི་ལས་ནི་བས་རགས་རིམ་ཙམ་འགྲུབ་ཐུབ་ཀྱི་ཡོད་རེད། ད་དུས་ཚོད་ག་རེ་དངོས་གྲུབ་ག་འདྲ་ཅིག་འགྲུབ་ནའི་བས་བླ་མ་ལ་རག་ལས་བསྡད་པ་རེད། ཐ་ན་བས་བསྙེན་པ་ལས་རུང་ཅིག་གཏོང་བ་ཡང་བླ་མ་ལ་རག་ལས་པ་རེད། ཐོག་མར་ལས་རུང་གཏོང་བ་ལ་བླ་མའི་སྐུ་མདུན་དབང་ཞུ་དགོས་རེད་ཁྲིད་ཞུ་དགོས་རེད་ལུང་ཞུ་དགོས་རེད། བསྙེན་པ་གཏོང་གི་ཡིན་ཟེར་བླ་མ་ལ་མཎྜལ་ཕུལ་ནས་གསོལ་བ་བཏབ་དགོས། བསྙེན་པ་གཏོང་གི་སྐབས་རང་ལ་རང་དང་བླ་མ་ཡི་དམ་རང་སེམས་དབྱེར་མེད་དུ་བྱས་ནས་བསྒོམས་ནས་བྱིན་རླབས་འཇུག་དགོས། བྱིན་རླབས་བླ་མ་དེ་ཐོག་མ་ཐོག་མངོན་པའི། ཐོག་མ་ཡང་གལ་ཆེན་པོ། བར་དོ་ལམ་གྱི་སྐབས་སུ་ཡང་གལ་ཆེན་པོ། ཐ་མ་སངས་རྒྱས་ཚར་ནས་ཡང་གལ་ཆེན་པོ། སངས་རྒྱས་ཚར་དུས་ཡོད་པས་དེ་ལས་ཀྱང་བླ་མ་བསྟེན་ཚུལ་དེ་ཁྱད་པར་དུ་འཕགས་པ་བསྟེན་ནས། འདུལ་བ་ནང་ལ་བླ་མ་ལ་བླ་མ་སངས་རྒྱས་སུ་བལྟ་དགོས་བ་མ་རེད། འདུལ་བའི་སྐབས་སུ། མཁན་པོ་དང་སློབ་དཔོན་ལ་གནས་ཀྱི་སློབ་དཔོན་རྒྱལ་གཅིག་ལ། ཟེར་ཡ་འདྲ་བོ། རང་གི་ལས་བསླབ་པ་རྒན་པ། པའི་ཡོན་ཏན་རྒན་པ། གུས་ཞབས་བྱ་བའི་ཡུལ་ཡིན་པ། འང་དེ་འདྲ་ལ་ལྟ་ན་གུས་གུས་ཞབས་ཞུ་བྱེད། མངོན་དུ་ལྡང་བ་ལ་སོགས་པའི་གུས་པའི་ལས་བྱེད། པའི་སོ་སོའི་མཁན་པོ་ལོ་ལོ་མ་ཚོ་ཡར་ཡར་མ་བཞེངས་བཞེངས་གོང་ནས་སྔོན་ལ་སོ་སོ་ལང་དགོས་ཡ་འདུག་ཁོང་རྣམ་ཚོ་མ་བཞུགས་གོང་ལ་གདན་ལ་གོམ་པ་སྤོ་མི་ཆོག་ཡ་འདྲ་བོ། ད། ཅོག་ཙེ་གཅིག་སྒང་ལ་ཅ་ལག་མཉམ་དུ་སྒྲིག་མི་ཆོག་ཡ་འདྲ་བོ། བླ་མའི་མི་ཚེ་བླང་བར་མི་བྱའོ་ཟེར་ཡ་འདྲ་བོ།

རྡོ་རྗེ་འཆང་གི་རྣམ་པ་ཅན་ལ་སྒོམ། འོ་དེ་འདྲ་ཞིག་བླ་མའི་རྣལ་འབྱོར་སྐབས་ལ་ཡོད་དོ། དུས་རྒྱུན་ང་རང་ཚོས་བདག་བསྐྱེད་པ་ལ་རིགས་བདག་གི་ཚུལ་དུ་སྤྱི་བོ་ལ་བཞག། དེ་འདྲ་ཡིན་ཙང་སངས་རྒྱས་ས་ནི་འབྲལ་བ་མེད་པར་རིགས་བདག་གི་ཚུལ་དུ་སྤྱི་བོ་ལ་བཞག་སངས་རྒྱས་ས་ལྟོས་བཞི་བརྒྱན་ཏེ་སོ། དེ་ལས་ཀྱང་ཞལ་རེ་གཅིག་བོ་རེ། སློབ་དཔོན་རྒྱལ་བའི་བཤེས་གཉེན་ད་ཐུན་མོང་པའི་སྣང་ངོ་རེ་ལས་མ་དག་པའི་སྣང་ངོ་མ་གཏོགས་ཁོང་བསམ་གྱིས་མི་ཁྱབ་པའི་བའི་བླ་མ་ཅིག་རེད་དེ། ཁོང། ཆོས་སྐུ་མ་ཐོབ་པའི་ཚུལ་རེ་བ་ཅིག་སྣང་བ་ནི།

ག་རེ་གནང་བྱུང་ཟེར་ན་འདི་འདྲ་འདྲ་གནང་བྱུང་ང་བླ་མའི་གསུང་ཡག་ཚོ་བརྗེད་ཚར་རེད། ཡར་དྲུང་དུ་གསོལ་འདེབས་བྱེད་པའི་ལོ་རྒྱུས་ཡོང། བྱས་ཙང་དེ་འདྲ་ཡིན་དུས། རང་གི་བླ་མ་ཟེར་མཁན་དེ། པས། ཐོག་མར་ཀ་ཁ་མ་སློབ་གོང་ནས་པའི་སངས་མ་རྒྱས་ཀྱི་བར་དུ་བསྟེན་དགོས་ཡག་ཡིན་ཙང། གསང་སྔགས་ཀྱི་སྐབས་སུ་བླ་མ་རྡོ་རྗེ་འཆང་གི་རྣམ་པ་ཅན་དང་རང་གི་སྤྱི་བོར་བཀོད་དགོས་བ་ཡིན་དུས་གང་གི་དྲིན་གྱིས་བདེ་ཆེན་ཉིད་སྐད་ཅིག་ཉིད་ལ་འཆར་བ་གང་བླ་མ་རིན་ཆེན་ལྟ་བུ་བླ་མ་གང་གི་བཀའ་དྲིན་ལ་བརྟེན་ནས།

ད་དེ་རིང་གི་དཀའ་ལས་ཀྱང་ཚོགས་བསགས་དགོས་པ་ཡིན་པ་ལ། རང་གི་བླ་མ་ལ་བསྟེན་ན། ད་ནི་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་ཡོད་པའི་སངས་རྒྱས་ཐུབ་མཁན་ཡིན་ཙང། སྐད་ཅིག་གཅིག་གི་ཚོད་དུ་ཅིག་མ་གཏོགས་ཡོད་པ་མ་རེད། དེ་ཡིན་ཙང་གང་གི་དྲིན་གྱིས་བདེ་ཆེན་ཉིད་སྐད་ཅིག་ཉིད་ལ་འཆར་བ་གང་བདེ་བ་ཆེན་པོ་གནས་མཆོག་གི་དངོས་གྲུབ་ཀྱི་གཙོ་བོ་བྱེད་པའི་ཐུན་མོང་བ་དང་མཆོག་གི་དངོས་གྲུབ་ཚང་མ་ལ་བླ་མའི་བླ་མའི་བཀའ་དྲིན་ལ་བརྟེན་ནས་ཚེ་གཅིག་ལ་ཐོབ་ཡག་གི་དོན་དག་དེ་བཤད། བླ་མ་རིན་ཆེན་ལྟ་བུའི་སྐུ་སོ་སོའི་བླ་མ་སྟེ་ནོར་བུ་རིན་པོ་ཆེ་དབང་གི་རྒྱལ་པོ་ལྟ་བུ་པའི་དགོས་འདོད་ཐམས་ཅད་སྐོང་མཁན། རིན་ཆེན་ལྟ་བུའི་སྐུ་རེད། ནོར་བུ་རིན་པོ་ཆེ་གིས་ཚེ་འདི་གི་འདོད་དོན་དེ་རེད་མ་གཏོགས་སྐྱེ་བ་ཕྱི་མའི་དོན་དག་ཡོད་མ་རེད། བླ་མ་གིས་མཐར་ཐུག་སངས་རྒྱས་སངས་རྒྱས་ཀྱི་གོ་འཕང་སྟེར་གྱི་རེད། ཡིན་ནའང་འཇིག་རྟེན་ན་དཔེ་དེ་ལ་ནོར་བུ་ལས་ལྷག་པ་བཀོད་ཡག་མ་རྙེད་པ་རེད། རྡོ་རྗེ་ཅན་ཞབས་པད་ལ་འདུད་སོ་རྡོ་རྗེ་ཅན་ཟེར་དུས་རྡོ་རྗེ་འཆང་གི་མཚན་རེད། བླ་མ་རྡོ་རྗེ་འཆང་གི་ཞབས་ཀྱི་པདྨོ་ལ་འདུད་དོ་ཕྱག་འཚལ་རེད། ཕྱག་འཚལ་དེ་བྱས། ད་དེ་དུས་ཆུང་བཤད་གི་ཡོད་རེད་ད་བྱེད་གི་རེད་པ།

བས། སྤྲུལ་པ་སྤྲུལ་བྱ་སྟེ་སྭ་བྷཱ་ད་པ་ར་ཏི་ཏྲ་ཞལ་གཅིག་སྤྲུལ་ལག་སྤྲུལ་ཡོར་དང། མཆོད་ལྷ་སྤྲུལ་བྱ་ན་རུ་སྤྲུལ་སྭ་སྤྲུལ་བྱེད་ཡོར་དང་ཁུ་ཉི་གོ་བ་ག་ག་རེ། ཧཱ། དེ་འདྲ་གི་བས་མཆོད་ལྷ་དཔག་ཏུ་མེད་པ་བསམ་བློ་བཏང་བས་སྤྲུལ་ནས་ཕུལ་བ་རེ་ཕུལ་བ་དེ་ལ་ཨ་ནི་ཡིད་སྤྲུལ་གྱི་མཆོད་པ། ད་གི་བཤམས་བཞག་པ་དེ་ནས་གཙང་གཙང་དག་དག་བྱས་ནས་བས་གང་དྲག་དྲག་བྱས་ཕི་གི་བས་ཡག་པོ་བྱས་གཙང་མ་བྱས་བཤམས་པ་དེ་དངོས་བཤམས་ཀྱི་མཆོད་པ། ཡིད་སྤྲུལ་གྱི་མཆོད་པ།

ཐུགས་ཀ་ནས་སྤྲུལ་ནས་ཕུལ་བའི་མོས་པ་བསྐྱེད། མཆོད་ཡོན་མ། ཞབས་བསིལ་མ། མེ་ཏོག་མ། མཆོད་ཡོན་ཞབས་བསིལ་གཉིས་དེ། ད། དཀར་མོ་བྱས་ཆོག་གི་ཡོད་རེད། སྐུ་མདོག་གེར་བཤད་ཡོད་མ་རེད། མེ་ཏོག་མ་དཀར་མོ་བདུག་སྤོས་མ་དུད་ཁ་མར་མེ་མ་དམར་སེར་བྱུག་པ་མ་ལྗང་མོ་ཞལ་ཟས་མ་སྣ་ཚོགས་མདོག་ཅན་བྱས་པ་རེད་ཡེ་མ་གསུངས་ཡོད་མ་རེད། ཙང་མེ་ཏོག་མ་དཀར་མོ་ཡིན་ཙང་དེ་གི་ཡར་མཚོན་ནས་མཆོད་ཡོན་ཞབས་བསིལ་མ་དཀར་མོ་བྱས།

དེ་བྱས། ཤབྡ་ཟེར་ཡ་དེ་ཤབྡ་ཤབྡ་ཟེར་མ་གཏོགས་འགྲེང་བུ་ཡོད་མ་རེད་བྱས་ཙང་མ་ནིང་གི་རྟགས་རེད། དེ་ན་རོལ་མོའི་སྒྲ་ཟེར་ཡ་གཅིག་མ་གཏོགས། ཕོ་མོའི་རྟགས་ཡོད་མ་རེད་དེ་ལམ་རུས་འདྲ་ཟེར་ཡ་གཅིག་ཡིན་མ་རེད། ད་གཟུགས་སོགས་བྱས་ནས་ཉན་ཕུལ། གཟུགས་ཀྱི་ལྷ་མོ་གི་མེ་ལོང་ངོས་གཉིས་མ་མེ་ལོང་དམར་པོ་རེད། ངོས་གཉིས། སྟོང་གསུམ་གྱི་གཟུགས་བརྙན་གསལ་བར་བྱེད་པའི་མེ་ལོང། བཛྲ་ཝཱི་ཎི་ཧཱུྃ་ཟེར་ཡ་དེ། འདི་པི་ཝང་གི་ནང་སྒྲ་ཕུལ་གྱི་ཡོད་རེད། མེ་ལ་བི་ན་ཧོང་སི་པེ་ཧོང་རེད། མེ་ལ་འགན་དེ་ཧོང་སི་ཨ་དེ་འདི་རེད། དྲི་རེད། མེ་ལ་ར་སི་ཧོང་སི་ཨ་དེ་རོ་རེད། ར་ས་སི་ཀེ་ཧོ་ར་སི་སི་དེ་རོ་མ་སི་ཀེ་རེད། མེ་ལ་པར་ཤེ་ཧོང་སི་དེ་རི་ཇ་མ་རེད། མ་ད་ཆོས་པ་ནག་པོ་དེ་བུད། མེ་ལ་ད་མི་ཧོང་སི་ད་མ་སི་ཆོས་རེད། བྱས་ཙང་ཆོས་མ་སི་ད་དེ་བུད་རི་ཆ་སེང་ར་བུ་དེ་ཆོས་འབྱུང་རེད། ཆོས་འབྱུང་དེ་ཡ་བུད་འདི་ཡང་ཕྱག་ལས་ཀྲས་གཏོང་རྒྱུ་མ་རེད་བསྟན་རྒྱུ་རེད། ཆོས་འབྱུང་ཟུར་གསུམ་གྱེན་དུ་བསྟན་རྒྱུ་རེད། ཆོས་འབྱུང་དེ་ནང་ཟུར་གསུམ། དེའི་ཕྱི་དཀར་ནང་དམར་ཡིན་ཟེར་བ་འདྲ་པོ་དེ་ནང་ཡིན་ཟེར་བ་འདྲ་པོ་དེ་ལས་ཡོད་རེད། ཨང། ག་རེ་ནས་ཨརྒྷཾ་པྲ་ཏཱི་ཙྪ་ཧཱུྃ་སྭཱ་ཧཱ་ཟེར་ཨརྒྷཾ་ཟེར་དུས་མཆོད་པའི་མིང་བྱས། པྲ་ཏཱི་ཙྪ། པྲ་ཟེར་ཡ། དེ་ལ་རབ་ཏུ་དང་དང་པོ་དང་དེ་འདྲ་དེ་འདྲ་མང་པོ་ལ་འགྱུར་བ་རེད། སོ་སོ་དང་འགྱུར་བ་རེད། ད་འདི་སོ་སོ་རེད་པྲ་ཏཱི་ཙྪ་ཟེར་དུས་སོ་སོར་བཞེས་ཤིག་ཟེར་གི་རེད།

ཁྲོད་ནས་ཁོ་ཚོ་ལམ་ཁ་ལ་ཐུག་འཛིང་རེ་བྱེད་ཀི་བྱེད་ཀི་བི་ཇ་གཏོང་རེ་བྱས་ནས། མར་ལོག་ཡོང་མཁན་ན་ཡར་ཕེབས་ཡོང་གི་ཟིན་འདུག་ཟེར་མར་ལོག་ཡོང་མཁན་ཟིན་ག་ལ་འདུག་ཨོ་འདུག་ཟེར་ཕེབས་དགོས། ཡང་ཨརྒྷཾ་པཱདྱཾ་མགྱོགས་པོ་བྱས་དེ་འདྲ་བྱེད་ལོང་མེད་ན། ཉེར་སྤྱོད་རོལ་མོ་དང་བཅས་པ་ཕུལ་བའི་ལྷ་མོ་ཚོ་སྡེབ་ལ་ཕར་སྤྲོས། གཅིག་གཞུག་གཉིས་མཐུད་བྱས་ནས་མཆོད་པ་ཚོ་ཕར་ཕུལ། གང་ག་ཚར་སོང་མར་ལོག་ཡོང། དེ་ནས་རིག་མ་དྲུག་པོ་དེ་མང་པོ་ཕུལ་གཅིག་གཞུག་གཉིས་མཐུད་བྱས་ཨ་ནི་སྡེབ་ལ་མར་ལོག་ཡོང།

པདྨའི་རེག་བྱ་འཇམ་པ་དང་ལུས་ཀྱི་རེག་བྱ་འཇམ་པ་དེ་ནང་གི་རེག་བྱ། ལག་ན་གོས་སྣ་ཚོགས་པ་ལྷ་རྫས་ཀྱི་གོས་ཀྱི་རེག་བྱ་གིས་ཕུལ་བ་དེ་ཕྱི་ཡི་རེག་བྱ། འོ་དེ་འདྲ་གི་བསམ་བློ་གཏོང་བཞིན་པས་ཨ་ནི། ཕུལ། ད་ཨོཾ་ཨཱཿ་ཧཱུྃ་ཟེར་ནང་མཆོད་ཕུལ།

ད་ཕོ་ཉ་མོ་འདི་ཚོས་དེད་པའི་གཟུགས་དང་ལང་ཚོ་དར་ལ་བབས་པ་དེ་མཚན་ཉིད་དང་ལྡན་པ་ཅིག་དགོས་ཀྱི་ཡོད་རེད།

ལིའི་ཚོགས་སུ་འབུལ་བ་དང་སུན་ནག་ཆེ་སོང་ཡོད། ཀུ་ས་ལི་ཚོགས་གསོག་ད་འདི་བར་ལ་རེད་ཨ་ལི་ཁོ་ལ་དགོས་རྒྱུ་ལ་ད་ཅི་བྱེད་མི་འདྲ་འདུག་ད་འདི་བདུན་རྣམ་དག་རེད་ཡན་ལག་བདུན་པ་གཅིག་ཡོད་ཡན་ལག་བདུན་པ་ལ་ཕྱག་འཚལ་བ་དང་མཆོད་བཤགས་པ་རྗེས་ཡི་རང་བསྐུལ་གསོལ་དགེ་བ་ཅུང་ཟད་ད་ཡོད་ད་གཅིག་ཏུ་ཕྱག་འཚལ་མཆོད་པ་བསྔོ་བ་བར་དུ་བདུན་རེད། གསང་སྔགས་སྐབས་སུ་བདུན་རྣམ་དག་ཟེར་དུས་ཆོས་འཁོར་བསྐོར་བ་དང་མྱ་ངན་མི་འདའ་བ་གསོལ་བཏབ་པ་གཉིས་ཡོད་མ་རེད། བྱས་ཙང་སྔགས་ཀྱི་བདུན་རྣམ་དག་ལ། དེ་གཉིས་མེད་ཡག་དེ་ག་རེ་ཟེར་ན་ཚོགས་ཞིང་ལོངས་སྤྱོད་རྫོགས་པའི་སྐུ་ཤ་སྟག་ཡིན་ཙང་ལོངས་སྤྱོད་རྫོགས་པའི་སྐུ་ལ་མྱ་ངན་ལས་འདའ་ཡག་ཡོད་མ་རེད། མྱ་ངན་ལས་འདའ་རྒྱུ་མེད་པ་ལ་མྱ་ངན་ལས་མ་འདའ་བར་བཞུགས་རོགས་ཟེར་གསོལ་བཏབ་ཀྱི་ཡོད་བཏབ་དགོས་ཡག་ཡོད་མ་རེད། ལོངས་སྤྱོད་རྫོགས་པའི་སྐུ་ཡིན་ཙང་དེ་ཐེག་པ་ཆེན་པོའི་ཆོས་མ་གསུངས་པའི་སྐབས་ཡོད་མ་རེད། ཨ་ནི་ཆོས་གསུང་གི་གསུང་གི་ལས་ཆོས་གསུང་རོགས་གནང་གསུང་རོགས་གནང། ས་བོན་གསོ་མཁན་འགྲོ་ཆེ་ཆོད་ཀྱི་ཡོད་མ་རེད། དེ་བྱས་ད་འོ་ན་སྔགས་ཀྱི་ཐོག་ལ་ག་རེ་སྣོན་དགོས་ཟེར་ན་སྐྱབས་འགྲོ་སེམས་བསྐྱེད་གཉིས་ཚུར་སྣོན་དགོས་རེད།

དེ་བ་ན་ཞིག་ང་རང་ཚོ་གི་ཆོས་དེ་ག་འདྲ་འདྲ་བོ་བྱེད་ཀྱི་ཡོད་འགྲོ་བས། མ་འོངས་པ་ན་ལ་བྱིས་པ་ཚོ་གི་སྤྱོད་པ་ལོག་ནི་པའི་རྣམ་པ་སྣ་ཚོགས་བྱེད་ཡག་དེ། བཀའ་གདམས་པའི་ལྷ་ཡི་རྒྱལ་པོ་སྐྱེས་རབས་ཀྱི་ལུང་བསྟན་ནང་ལ་ཡོད་རེད། དེ་མ་ཎི་བཀའ་འབུམ་གྱི་རྒྱལ་པོའི་བཀའ་འབུམ་ནང་ལ་དྲངས་བྱས་ཡོད་རེད། དེ་ནང་ལ་གསུངས་ཡོད་རེད་ཚུར་དྲངས་ཡོད་རེད། ཡོད་ཡག་དེ་བཀའ་གདམས་བུ་ཆོས་ནང་ལ་ཡོད་རེད། དེ་ཚུར་དྲངས་བཞག་པ་དེ་དེང་སང་ལྟ་གི་ཡིན་ན།

བླ་མ་སུམ་ཅུ་སོ་དྲུག་སོ་དགུ་སོ་བདུན། བཞུགས་ཁྲི་གང་བཞུགས་ཡོད་རེད་བ། ཡང་ན་འདི་བར་དུ་བ་དེ་ལ་ད་རང་ཁ་ཡག་ཀློག་ནས་མཁའ་སྤྱོད་མ་ཟེར། ཐུགས་ཀ་ནས་མཆོད་ལྷ་སྤྲུལ་མཆོད་པ་ཡིན་པ་ཚོ་ཕུལ་ཚར་རེད། ད་མཆོད་པའི་བར་དུ་འདི་ཆེ་རེད། བྱས་ཙང་རང་སེམས་མཁའ་སྤྱོད་དབང་མོ་ཚོས་རང་མཁའ་སྤྱོད་མ་ལ། ལྟེ་བའི་ཁ་ཐུག་ལ་ནང་གི་མཁའ་སྤྱོད་ཆུང་ཆུང་ཅིག་གསལ་བཏབ་ཀྱི་ཡོད་པ་དེ་བྱོན། དེ་ལྟ་བུ་ཡ་དེ་ལྟེ་བའི་གཏུམ་མོ་དམར་ཆ་དེ་ནང་གི་སྒྲུབ་གཞི་ཡིན་ཙང་དེ་ལྟེ་བ་མཁའ་སྤྱོད་མ་ལ་ཟེར་དགོས་རེད།